ཡེ་མན་གྱི་ཧུ་ཐི་དྲག་འཐབ་པས་ང་ཚོའི་ཐོག་ཨ་མི་རི་ཀ་དང་དབྱིན་ཇིའི་དམག་འཐབ་གནམ་གྲུ་ཁག་གིས་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱས་ཡོད་ཀྱང། ང་ཚོ་བཀག་སྡོམ་བྱེད་ཐུབ་ཀྱི་མ་རེད་ལ། ང་ཚོའི་ཐོག་གི་རྒོལ་རྡུང་གི་བྱ་སྤྱོད་དེ་དག་ལ་ཡ་ལན་སློག་རྒྱུ་རེད་ཅེས་རེས་གཟའ་ཉི་མའི་ཉིན་བརྗོད་ཡོད་འདུག་ཨི་རན་གྱི་རྒྱབ་སྐྱོར་ཡོད་པའི་ཡེ་མན་གྱི་ཧུ་ཐི་ཡུལ་དམག་ཚོས་རྒྱ་མཚོ་དམར་པོའི་ཁུལ་དུ་རྒོལ་རྡུང་གི་བྱ་སྤྱོད་འགའ་ཡང་ནས་ཡང་དུ་ལག་བསྟར་བྱས་པའི་རྗེས་ཨ་མི་རི་ཀ་དང། དབྱིན་ཇིའི་དམག་དཔུང་མཉམ་འབྲེལ་གྱི་ཐོག་ཡེ་མན་ནང་རྒོལ་རྡུང་འདི་བཞིན་གཏོང་དགོས་པ་སྣེ་ཁྲིད་བྱུང་ཡོད་འདུག་ཨ་མི་རི་ཀ་དང་དབྱིན་ཇི་གཉིས་མཉམ་འབྲེལ་གྱི་ཐོག་ཡེ་མན་ནང་གི་ཧུ་ཐི་ཡུལ་དམག་ལ་གནམ་ཐོག་གི་རྒོལ་རྡུང་དེ་ནི་རེས་གཟའ་སྤེན་པའི་དགོང་དྲོ་ལག་བསྟར་བྱས་ཡོད་པ་དང། རྒོལ་རྡུང་གི་བྱ་སྤྱོད་དེར་ཨི་རན་གྱིས་སྐྱོན་བརྗོད་ཤུགས་ཆེན་བྱས་ཡོད་འདུག། ཡེ་མན་ནང་ཨ་མི་རི་ཀ་དང་དབྱིན་ཇི་གཉིས་མཉམ་འབྲེལ་གྱི་ཐོག་རྒོལ་རྡུང་ལག་བསྟར་བྱས་པ་དེ་ནི། དཀྱིལ་ཤར་ཡུལ་གྲུ་ཇོར་ཌན་གྱི་ནང་ཨ་མི་རི་ཀའི་དམག་དཔུང་གི་རྟེན་གཞི་ཡོད་སར་མི་མེད་གནམ་གྲུའི་རྒོལ་རྡུང་བྱུང་ནས་ཨ་མི་རི་ཀའི་དམག་མི་གསུམ་ལ་སྲོག་སྐྱོན་དང་གཞན་བཞི་བཅུ་ཙམ་ལ་རྨས་སྐྱོན་གྱི་གནས་ཚུལ་ཚབས་ཆེན་བྱུང་བར་བརྟེན་ནས། ཨ་མི་རི་ཀས་ཡ་ལན་གྱི་དོན་ཨི་རག་དང་སི་རི་ཡ་གཉིས་ནང་ཨི་རན་གྱི་རྒྱབ་སྐྱོར་ཡོད་པའི་དྲག་འཐབ་པའི་ལྟེ་གནས་ཡོད་སར་རྒོལ་རྡུང་ལག་བསྟར་བྱས་པའི་རྗེས་སུ་བྱུང་ཡོད་པ་རེད། རེས་གཟའ་སྤེན་པའི་དགོང་དྲོ་ཨ་མི་རི་ཀ་དང་དབྱིན་ཇིའི་དམག་འཐབ་གནམ་གྲུ་མཉམ་འབྲེལ་གྱི་ཐོག་ཡེ་མེན་གྱི་ཧུ་ཐིའི་ཐོག་རྒོལ་རྡུང་བཏང་པ་དེ་ནི་ད་བར་འདི་འདྲའི་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱས་པ་ཐེངས་གསུམ་པར་གྱུར་ཡོད་པ་དང་དེ་ལྟར་བྱེད་དགོས་དོན་དེ་ནི་ཡེ་མེན་གྱི་ཧུ་ཐི་ཚོས་གྷ་ཛའི་དམག་འཁྲུག་གི་ནང་པ་ལི་སི་ཐི་ནི་ཡན་ལ་གདུང་སེམས་མཉམ་བསྐྱེད་བྱས་ནས་རྒྱ་མཚོ་དམར་པོའི་ནང་རྒོལ་རྡུང་གི་བྱ་སྤྱོད་ཁག་ལག་བསྟར་བྱས་ནས་རྒྱལ་སྤྱིའི་ཚོང་ལས་ཀྱི་ནང་དཀའ་ཚེགས་ཧ་ཅང་གི་ཆེན་པོ་ཞིག་བཟོས་ཡོད་པ་རེད། ཡེ་མན་ནང་གི་ཧུ་ཐིའི་ཐོག་རེས་གཟའ་སྤེན་པའི་དགོང་དྲོ་རྒོལ་རྡུང་བྱེད་སྐབས་ཧུ་ཐིའི་ཐོག་དམིགས་འབེན་འཛུགས་ཡུལ་ཁག་སུམ་ཅུ་སོ་དྲུག་ཙམ་གྱི་ཐོག་རྒོལ་རྡུང་བཏང་ཡོད་འདུག་ཡང་ཨ་མི་རི་ཀའི་སྲུང་སྐྱོབ་ལས་ཁུངས་ཀྱི་དྲུང་ཆེ་མཆོག་གིས་ང་ཚོས་ཧུ་ཐིའི་ཐོག་དེ་འདྲའི་དྲག་པོའི་བྱ་སྤྱོད་ལག་བསྟར་བྱེད་དགོས་དོན་དེ་ནི་ཨི་རན་གྱིས་རྒྱབ་སྐྱོར་བྱེད་པའི་ཧུ་ཐི་ཡུལ་དམག་གི་སྟོབས་ཤུགས་ཧ་ཅང་གི་ཞན་ཆགས་སུ་གཏོང་རྒྱུའི་དོན་དུ་རེད་ཅེས་གསུངས་པ་ལས། རྒོལ་རྡུང་བྱེད་ཡུལ་དང་ཧུ་ཐི་གནས་ཡུལ་ས་ཆ་དེ་དང་ཕ་གི་ཟེར་མིང་འདོན་དངོས་སུ་གནང་མི་འདུག་ཡིན་ན་ཡང་ཧུ་ཐི་ཡུལ་དམག་གི་མགྲིན་ཚབ་པ། ཡཱ་ཡཱ་ས་རི་ཡིས་རྒྱལ་ས་ས་ནཱ་དང་གྱེན་ལོག་པའི་བཟུང་ཡུལ་གྱི་ས་ཆ་གཞན་ཁག་གི་ནང་དམིགས་འབེན་བཙུགས་ནས་རྒོལ་རྡུང་གི་བྱ་སྤྱོད་དེ་བཞིན་ལག་བསྟར་བྱས་པ་ཞིག་ཡིན་པ་དང། ད་བར་དེ་འདྲའི་རྒོལ་རྡུང་ནི་ཐེངས་བཞི་བཅུ་ཞེ་བརྒྱད་ཙམ་ཞིག་བྱུང་ཡོད་རེད། ཡིན་ན་ཡང་རྒོལ་རྡུང་གི་བྱ་སྤྱོད་དེ་དག་གིས་ང་ཚོས་གྷ་ཛ་ས་ཁུལ་ནང་གི་པ་ལ་སི་ཏི་ནི་མི་མང་ལ་བློ་བརྟན་འགྱུར་མེད་ཀྱི་ཐོག་ནས་རྒྱབ་སྐྱོར་བྱེད་པའི་ལངས་ཕྱོགས་དེ་བཞིན་བཀག་སྡོམ་བྱེད་ཐུབ་ཀྱི་མ་རེད་ལ། པ་ལ་སི་ཏི་ནི་རྣམས་ནི་སྤྱི་ཟླ་བཅུ་པ་ནས་བཟུང་དཀའ་ཚེགས་ཧ་ཅང་གི་ཆེན་པོ་ཞིག་གི་ནང་ལྷུང་བཞིན་ཡོད་རེད་ཅེས་ཨེག་སི་དྲ་ལམ་གྱི་ཐོག་གནས་ཚུལ་བཀོད་ཡོད་འདུག་ཧུ་ཐི་ཡུལ་དམག་གི་མགྲིན་ཚབ་པ་སེ་རི་ཡིས་ད་དུང། ང་ཚོའི་ཐོག་རྒོལ་རྡུང་གསར་ཤོས་བྱུང་པ་དེར། ཡ་ལན་མེད་པར་འདི་མུར་འཇོག་གི་མ་རེད་ཅེས་ཀྱང་བརྗོད་ཡོད་འདུག་ཧུ་ཐི་ཡུལ་དམག་ཚོས་ཕྱི་ཟླ་བཅུ་གཅིག་པ་ནས་བཟུང་རྒྱ་མཚོ་དམར་པོ་བརྒྱུད་ནས་དངོས་ཟོག་སྐྱེལ་འདྲེན་བྱེད་མཁན་གྱི་དོས་སྐྱེལ་གྲུ་གཟིངས་ཁག་ལ་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱེད་འགོ་བཙུགས་ནས། ང་ཚོས་གྷ་ཛའི་ནང་གི་པ་ལི་སི་ཐན་ནི་རྣམས་ལ་རྒྱབ་སྐྱོར་དགོས་དོན་ཨི་སི་རེལ་དང་འབྲེལ་མཐུད་ཡོད་པའི་གྲུ་གཟིངས་ཁག་གི་ཐོག་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱེད་ཀྱི་ཡོད་རེད་ཅེས་བརྗོད་ཀྱི་ཡོད་ཅིང། གྷ་ཛ་ས་ཁུལ་དེ་ནི་ཧ་མ་སི་དབང་བསྒྱུར་བྱེད་པའི་ས་ཁུལ་ཞིག་ཡིན་པ་དང་ཧ་མ་སི་ནི་ཨི་རན་གྱིས་རྒྱབ་སྐྱོར་བྱེད་ཡུལ་གྱི་དྲག་ཐབས་སྒྲིག་འཛུགས་གཞན་ཞིག་ཆགས་ཡོད་པ་རེད། ཨ་མི་རི་ཀ་དང་དབྱིན་ཇིའི་མཁའ་དམག་དཔུང་སྡེས་ཡེ་མེན་གྱི་ཧུ་ཐིའི་ཐོག་རྒོལ་རྡུང་གི་བྱ་སྤྱོད་གསར་ཤོས་ལག་བསྟར་བྱེད་སྐབས། མི་ཤི་རྨས་ཇི་ཙམ་བྱུང་ཡོད་ཀྱི་གནས་ཚུལ་གསལ་པོ་ཞིག་སྐབས་འཕྲལ་གང་ཡང་ཐོན་མེད་ཅིང། དེ་ཡང། གྱེན་ལོག་པས་འཇུ་བཟུང་བྱེད་ཡུལ་ཡེ་མེན་གྱི་རྒྱལ་ས་སཱ་ནཱ་ནང་གི་གྲོང་མི་ལོ་ན་སུམ་ཅུ་སོ་ལྔ་དང་ཕྲུ་གུ་ལྔ་ཙམ་གྱི་པ་ཕ་ཡིན་པ། ཧཱ་མིད་གྷ་ཧིམ་གྱིས་གསར་འགོད་པའི་བཅར་འདྲི་དང་ལེན་བྱེད་སྐབས། འབར་མདེལ་འབར་གས་ཀྱི་སྐད་སྒྲ་ཐོས་སྐབས་ང་ཚོ་ནང་མི་ཡོངས་ནི་འཇིགས་སྣང་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཞིག་བྱུང། དམག་འཁྲུག་མགྱོགས་མྱུར་མཇུག་སྒྲིལ་ཡོང་རྒྱུའི་རེ་བ་ཧ་ཅང་གི་ཆེན་པོ་ཞིག་བྱས་པ་ཡིན་ཡང། ད་ལྟའི་གནས་སྟངས་ལ་བལྟས་པ་ཡིན་ན། དམག་འཁྲུག་དེ་བཞིན་མུ་མཐུད་ནས་རྒྱུན་རིང་གི་བར་གནས་བསྡད་རྒྱུ་དེ་ང་ཚོ་ནི་འཇིགས་སྣང་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཞིག་ཆགས་འདུག་ཅེས་བརྗོད་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་བསྒྲིགས་དང་ཕབ་བསྒྱུར་སྙན་སྒྲོན་ཞུ་མཁན་རྒན་རྩ་ཆེ་ཡིན།